སྨན་རམས་པ་རིན་ཆེན་བཟང་མོ་ལགས་རྣམ་པ་གཉིས་ཆེད་དུ་མགྲོན་འབོད་ཞུས་བྱས་དམིགས་བསལ་བོད་ལུགས་དང་ཕྱི་ལུགས་གཉིས་ཀྱི་ཐོག་ནས་གཅིན་སྙི་ནད་གཞི་གི་སྔོན་འགོག་དང་ད་ག་ནང་བཞིན་འདིའི་གི་བཅོས་ཐབས་སོགས་ཀྱི་ཐད་ལ་བཅར་འདྲི་ཁག་ཅིག་ཞུ་གི་ཡིན། རྣམ་པ་ལྷན་རྒྱས་གཉིས་ད་རིང་ང་ཚོའི་ལས་རིམ་ཐོག་ཕེབས་པ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡིན། བཀྲ་ཤིས་བདེ་ལེགས་ཡོད་ལགས། ཨ་ངས་ཀྱི་དྲི་བ་ཐོག་མ་དེ་ཨེམ་ཆི་བསོད་ནམས་ལགས་ཕྱག་བསྟེ་གི་འདུག། གཅིན་སྙི་གི་ནད་གཞི་ཞུས་པའི་སྐབས་སུ་འདི་ལྟ་ཅི།

དགོང་དག་ཐབས་ཕན་ཆད་ལ་དགོང་དག་ཁ་ལག་ཟས་བྱས་འདི་པར་ལ་ཚོད་ཚོད་རྒས་སུ་འགྲོ་གོ་སྟོང་པ་དགོ་གོ་རེད་ཨ་ནི་ཐོ་རངས་ཞོགས་གས་དེ་ཨ་ཁྲག་བརྟག་དཔྱད་བྱེད་དགོས་ཀྱི་རེད་ཨ་དེ་ན་ཁྲག་གི་ཚད་དེ་ད་ཅི་ནི་ཚད་དེ་གྲོད་ཁོག་སྟོང་པ་བརྒྱ་དང་ཉི་ཤུ་རྩ་དྲུག་ལས་བརྒལ་གྱི་ཡོད་ན་ཅི་ནི་ཡིན་པ་ངོས་འཛིན་བྱེད་དགོས་རེད་བ་ཨ་ནི་ཡང་ན་གཞན་པ་ཅིག glucose བཏང་བྱས་རེད་བ་ད་ཅིག་གྲམ་བདུན་ཅུ་དོན་ལྔ glucose powder ཅིག་ཆུ་ནང་བླུགས་བྱས་ཨ་ནི་ཅིག་འཐུང་དགོས་ཀྱི་རེད་དེ་ཆུ་ཚོད་གཉིས་རྗེས་ལ་དེ་གི་ཚད་དེ་གལ་སྲིད་ཉིས་བརྒྱ་ལས་བརྒལ་ན། ཨ་ནེ་ཅི་ནི་ཡིན་པ་ངོས་འཛིན་བྱེད་དགོས་རེད་ཡང་ལམ་ལུགས་སོ་ཅིག་གཞན་པ་ཅིག་ག་རེ་ཡོད་ལབ་ན་ད་ཉེ་བའི་ཆར་ལ་འདི་ག་ས་འཛམ་གླིང་འཕྲོད་བསྟེན་ཅིག་ལྷན་ཁང་བརྒྱུད་ནི HBA One C རོ་དེ་གི་དེ་ཡ་ཁྲག་བརྟག་དཔྱད་རང་རེད་ཨ་ནེ་དེ་ག་རེ་སྟོན་གྱི་ཡོད་ལབ་ན་འདས་པའི་ཟླ་བ་གསུམ་རིང་ལ་ཁྲག་ནང་ལོགས་ལ་མངར་ཆ་གི་བརྒྱ་ཆ་ག་ཚོད་འདུག་རོ་དེ་བརྒྱ་ཆ་དེ་གལ་སྲིད་ཡི་དྲུག་དང་ཚག་ལྔ་བརྒལ་ན་ཨ་ནེ་ཅིག་ཅི་ནི་ཡིན་པ་ལ་ངོས་འཛིན་བྱེད་དགོས་རེད་རོ་ཨ་ནེ་ད་ལམ་ལུགས་སོ་ཅིག།

ཨ་དེ་ནས་ཉིས་སྟོང་ལོ་དེ་བ་ལ་ཉམས་ཞིབ་གནང་ཡོད་རེད་ཨ་ཉིས་སྟོང་བཅུ་ནས་འགོ་བཙུགས་ནས་ད་ལྟའི་གི་ང་ཚོ་ཉམས་ཞིབ་ཞིག་འགྲོ་བསྡད་ཡོད་རེད་བ་ད་དེ་ཉམས་ཞིབ་འགྲོ་བསྡད་པའི་སྐབས་ལ་ང་ཚོ་གི་ད་བོད་པའི་མི་འབོར་ནང་ལ་ག་ཚོད་འདུག་གས་དེ་འདྲ་གི་གྲངས་འབོར་ཞུ་དེ་འདྲ་ཞུ་ད་ཐུབ་ཀྱི་ཡོད་མ་རེད་ཉིས་པ་ཡིན་ནའི་སྔོན་མ་ང་ཚོ་དགུ་བཅུ་གོ་དྲུག་ལ་ལྟ་དུས་བརྒྱ་ཆ་བཞི་དང་ཚག་གསུམ་འགྲོ་གི་ཞིག་འདུག་བརྒྱ་ཆ་ལྟ་དུས་བརྒྱ་ཆ་མཐོ་པོ་དེ་འདྲ་ད་མ་རེད་ད་ཡིན་ནའི་དེ་ནས་ཕྱིན་ནས་ད་ད་ལྟའི་གི་གནས་བབ་ལ་ལྟ་དུས་ཙམ་པ་ལ་ཅིག་ཉུང་དུ་རྩ་བ་ཉིད་ནས་འགྲོ་གི་ཡོད་མ་རེད། དེ་འདོད་ཀྱིས་ང་ཚོས་འདི་འདྲ་བལྟ་དུས་རྟོགས་ཇེ་མང་དུ་འགྲོ་འདུག་ག་རེ་ཟེར་ན་སྔོན་མའི་གི་སྐབས་སུ་ལ་ང་ཚོའི་གཞིས་ཆགས་ཁག་ལ་ཡིན་པ་ཡིན་ན་ར་ཕ་མ་ཚོ་ཞིང་ལས་གནང་རྒྱུ་ཡོད་རེད་ཨ་ནི་རྐང་འཁོར་དེ་གས་དེ་བེད་སྤྱོད་གཏང་རྒྱུ་ཡོད་ར་ང་ཚོ་གས་ད་ཡར་མར་འགྲིམ་འགྲུལ་མང་པོ་ཞུ་ཞུ་ར་ད་ད་ལྟ་ཚང་མ་སྟབས་བདེ་བོ་ཆགས་དུས་ར་ཅིག་ང་ཚོ་ཡར་ཡར་མར་ལན་ཞིག་སྐྱེལ་དགོས་ཡོད་ན་ཁ་པར་བརྒྱུད་ལ་ལམ་སང་རེད་ཨ་ནི་མེག་ལོ་ནས་སྔོན་མ་ཡིན་ན་ཕྱག་ལས་གནང་ག་ཕེབས་མཁན་ད་མེག་ལོ་ནས་གངས་ཅན་སྐྱིད་གཤོངས་ལ་ཕེབས་ལ་དུས་ཙམ་པ་ལ།

ཁ་སང་གོ་རྟོགས་སྤེལ་གྱི་ལས་འགུལ་ཚོ་མང་པོ་བཏང་ཡ་དེ་འདྲ་དང་ཡང་ཅིག་ན་ཚ་ན་མཁན་དེ་འདྲ་ཡོད་ན་ཁོང་ཚོ་ལ་སྨན་བཅོས་ཀྱི་མཐུན་རྐྱེན་ཡག་པོ་སྦྱར་དགོས་ཡ་དང། ག་ཅིག་ན་ཀྲི་པིའི་ནད་པ་དེ་ཐེངས་མ་ཅིག་ན་ཚར་ན་ཨ་ནི་ཅིག་སྨན་བཅོས་ཡག་པོ་མ་བྱས་ན་རེད་བ་དབང་པོ་མང་པོ་ཅིག་སྐྱོན་ཤོར་འགྲོ་སྨན་བཅོས་བྱས་ན་མཁལ་མ་ཡིན་ནའི་རེད་མིག་སྐྱོ་རུ་འགྲོ་ཡ་ཡིན་ནའི་རེད་ཨ་ནི་ཅིག་ཁྲག་རྩ་སྙིང་གི་ཁྲག་རྩ་དེ་ཚོ་འགག་ཡ་ཡིན་ནའི་རེད་བ་ད་དེ་ཚོ་ཐེངས་མ་ཅིག་ན་ན་ཨ་ནི་དེས་ཅིག་འགྲོ་སོང་ཆེན་པོ་རེད་བ།

རེད་ད་ཅིག་དེ་གནད་འགག་ཅིག་ཆགས་ཡོད་རེད་བ་ཨ་ནི་འདི་མཉམ་དུ་ང་ཚོ་ཟས་དང་སྤྱོད་ལམ་དེ་ཡོད་རེད་བ་ནམ་རྒྱུན་ཅིག་ཁ་ལག་ཟ་སྟངས་ཅིག་ཡོད་རེད་བ་དེ་ནང་ལོགས་ལ་ད་ཅིག་ཞག་ཚི་མང་པོ་ཟ་བ་དང་ཡང་ཅིག་སྦལ་ཁོ་རང་ཅིག་ཅི་ནི་མང་པོ་ཡོད་རྒྱུ་ཟ་ཡ་དང་སོགས་པ་རེད་བ་ཨ་ནི་ཅིག་མི་ཅིག་ཁ་ཤས་ནམ་རྒྱུན་གཟུགས་པོ་ཞེ་དྲག་ཅིག་འགུལ་སྐྱོད་མ་བཏང་ཡ་ད་ལུས་རྩལ་ཅིག།

ཁོར་ཡུག་བྱས། གཉིས་པ་དེ་འདི་རེད་ད་གཅིག་མིའི་གཟུགས་པོ་ནམ་རྒྱུན་རང་ནས་ཅིག་ལྗིད་ཚད་མཐོ་བོ་ཡོད་པ་བྱས་རེད་བ། དེ་ལྗིད་ཚད་མཐོ་བོ་དེ་ང་ཚོ Body Mass Index ལ་གོ་རེད་བ། དེ་ཚད་དེ་ཉི་ཤུ་རྩ་ལྔ་ལས་བརྒལ་རྒྱུ་ཡོད་ན་རེད་བ། ཨ་ནི་དངོས་གནས་ཅིག་དེ་འདྲའི་ཅི་ནི་ན་ཡག་གི་མང་པོ་ལ་ཉེན་ཁ་ཡོད་རེད། དེ་བྱས། དེ་གཞན་པ་དེ་རིགས་རྒྱུད་ནང་ལ། དཔེར་འཇོག་བྱས་ན་པཱ་ལགས་ཨ་མ་ལ་ཅིག་ཅི་ནི་ན་ཚ་ཡོད་བ་དང་རེད་བ། ཨ་ནི་ཕ་མ་ཅིག། སྤུན་ཀྱག་ནང་ལོགས་ལ་འདྲ་བོ་ཡོད་ན་སོ་སོ་ལ་ཅི་ནི་ན་ཡག་གི་ཉེན་ཁ་མང་པོ་ཡོད་རེད། ཁག་གསུམ་པ་དེ་ཡང་དེ་མཉམ་དུ་རེད་བ། ཅི་ནི་མེད་པ་བྱས་ཡིན་ན་ཡང་ཅིག་ཁྲག་ཤེད་ན་མཁན་དང་རེད་བ་ཞག་རྩི་ཅིག་ཡོད་མཁན་དང་དེ་ཚོ་ནང་ལོགས་ལ་ཅི་ནི་ན་ཡག་གི་ཉེན་ཁ་མང་པོ་ཡོད་རེད། ཨ་ནི་གཉིས་པ་དེ་ཡང་ལུས་རྩལ་དེ་མཐའ་མ་དེ་ལུས་རྩལ་དེ་གལ་ཆེན་པོ་རེད་བ། ཡང་ལུས་རྩལ་མ་རྩེ་བྱས་ཅིག་ཁ་ལག་ཟས་སྤྱོད་ལ་ཅིག་ཞེ་དྲག་དོ་སྣང་མ་སྤྲད་ན་དངོས་གནས་དྲང་གནས་ཅིག་ཉེན་ཁ་ཆེན་པོ་ཡོད་རེད་ལ།

ཨང་ཁ་ཤས་ལ་རྨ་ཆགས་དུས་རྨ་ཁོ་ར་སོས་ཀྱི་མི་འདུག་བ། ཨང་རྐང་པ་གཏུབ་དགོས་པ་དེ་འདྲས་ཀྱི་དཔེ་ཁོ་ལ། ན་ཚ་བླ་གཉན་གྱི་ན་ཚ་མང་པོ་དཀའ་ངལ་མང་པོ་ཞིག་འཕྲད་དུས། ཅིག་ན་ཚ་འདི་ལ་རེད་བ་སྔོན་འགོག་བྱེད་ཡག་དེ་གལ་ཆེ་ཤོས་ཤིག་མཐོང་གི་འདུག་སྔོན་འགོག་བྱེད་ཡོད་ཀྱོག་ཅིག་རེད་འདུག་བ། ང་ཚོས་ཅིག་བྱེད་ཡོད་ཀྱོག་དེ་ལ་ད། ང་ཚོས་ཨེམ་རྗེ་ལགས་དེ་འདྲས་གསུངས་པ་ནང་བཞིན་ཚོགས་པ་ཡིན་ནའི་རེད་དོ་བདག་སོ་སོ་ཡིན་ནའི་རེད་རེད་བ། དེ་ལ་ཟས་དང་སྤྱོད་ལམ་དེ། ར་ཟས་དང་སྤྱོད་ལམ་དེ་གཅིག་གལ་སྲིད་སོ་སོ་སོ་སོ་གལ་སྲིད་ཤ་རྒྱགས་པ་འགྲོ་བ་ཞིག་ཡོད་པ་ཡིན་ན་ར་ད་སོ་སོ་དེ་ཁུ་དེ་ནང་ལ་ད་ན་ཡག་གི་ཉེན་ཁ་ནང་ལ་ཚུད་ཚར་དུས་ད་དེ་སྐུ་ཤ་དེ་མར་སྐམ་དུ་བཟོ་ཡག་གི་སོ་སོ་ལ་དེ་ཡོད་ར་ད་ཞོགས་ཀས་ལུས་རྩལ་རྩེ་ཡིན་ན་རེད་ཞལ་ལག་དེ་གས་ལ་དོ་སྣང་བྱེད་ཡག་ཅིག་ཡོད་ར་དེ་རེད་ཨ་ང་ཚོ་ལས་ཁུངས་ལ་བཞུགས་མཁན་དེ་ཚོ་ཡིན་པ་ཡིན་ན་ར་ད་ཏོག་ཙམ་གོམ་པ་གས་ད་བདུན་ཕྲག་གཅིག་ལ་ར་བདུན་ཕྲག་གང་ཚང་རྒྱག་མ་ཐུབ་ནའི་ར།

བྱེད་ཀྱི་ཡོད། ད་དངོས་གནས་བྱས་ན་ང་ཚོས་ཀྱི་གཞོན་སྐྱེས་ནང་ལོགས་ལ་ད་ང་ཚོས་ཀྱི་གོ་རྟོགས་སྤེལ་དགོས་ཡ་དེ་གཞོན་སྐྱེས་ག་ཚོད་མང་མང་ཡོད་ཆོག་ཅིག TB ན་ཚ་ན་ཚ་འདྲ་བོ་བྱས་ན་ར་བ་ད་གཞོན་སྐྱེས་ནང་ལ་མང་པོ་ཡོང་གི་འདུག་བ་ཅིག་གོ་རྟོགས་སྤེལ་དགོས་བསམ་ན་ར་རྒན་གོག་ཁ་ཤས་ཤི་ལི་ཡོད་རེད་ཨ་རྒན་གོག་ཁ་ཤས་དེ་གའི་དེ་ཡི་གོ་རྟོགས་གང་ཙམ་སླེབས་ཐུབ་ཀྱི་ཡོད་མ་རེད་ད་དང་པོ་ངས་ནི་ཁོ་རང་ཚོ་མགོ་ཡག་པོ་ཚོད་ཀྱི་ཡོད་མ་རེད་ནང་ལ་འགྲོ་ནས་ཀྱི་ཡང་ཕར་ཚུར་ཅིག་གནས་ཚུལ་སྤེལ་ཡས་བྱས་ར་དེ་ཚོ་སྤེལ་ཐུབ་ཀྱི་མེད་དུས་ང་ཚོས་ཀྱི་སྔོན་འགོག་དེ་ལ་ཅིག་ཡ་ཁ་ལག་ཡིན་ནའི་ནང་ལ་བཟོས་པ་བཟོས་པ་བཟོས་ནས་ར་བ། ཅིག་ད་སྔ་སྔོན་མ་ནས་ང་ཚོ་རྩམ་པ་དང་དེ་ཚོ་ཟ་ཡ་དེ་ཚོ་གལ་ཆེན་པོ་རེད་དོ། ཅིག་ཨ་ནི་ཤ་ཡིན་ནའི་ཚི་ལུ་ཉུང་ཉུང་ཡོད་ཀྱོག་ར། ད་དེང་སང་རྒྱུ་མ་དང་དེ་ཚོ་གློ་བ་དང་དེ་ཚོ་ཚི་ལུ་མང་པོ་ཡོད་ཀྱོག་རིགས་དེ་མང་པོ་ཟ་དུས། ཨ་ནི་ད་ལྟ་ན་ཚ་དེ་ན་ཡ་ལ་མང་པོ་སླེབས་འདུག་བ་ལྷག་པར་དུ་ཀོ་ཀོ་ཀོ་ལ་རོ་ཆུ་མངར་མོའི་རིགས་དེ་གས་དེ་ད་ཞེ་པོ་ཞིག་གཏོང་དགོས་ད་དངོས་གནས་བྱས་ན་ཤིང་ཏོག་རང་མཆོད་ན་ཡག་ག་འདུག། ཡ་མིན་ན་སོ་སོ་ནང་ལ་བཟོས་ད་ཆུ་མངར་མོ་དེ་ཚོ Real juice དེ་ཚོ་ཡག་པོ་ཡོད་རེད་ལབ་ཀྱི་ཡོད་རེད་ཡིན་དེ་ང་ཚོས་ཀྱི་དེ་ནང་ལ་ཅི་ནི་ག་ཚོད་རོ།

གསོལ་ཇ་བོད་ཇ་ར་བ་ང་ཚོའི cup ཆུང་ཆུང་ཞིག་འདུག་བ། དེ་ལས་གསུམ་ལས་མང་བ་འཐུང་མཁན་དེ་ཚོ་ལ། ཁྲག་ཤེད་ཀྱི། ཁྲག་ཤེད་དེ་མང་བ་ཡོང་གི་འདུག་ལབ་ནས་དེ་འདྲས་ཀྱི་ཞིབ་བཤེར་ནང་ནས་ཐོན་ཡོད་རེད། བྱས་ཙང་ང་ཚོ་ཚྭ་དེ་ཡི་ལོངས་སྤྱོད་མང་པོ་རེད་དོ། ཅིག་ཚྭ་མང་པོ་སྤྱོད། ཨ་ནི། ང་ཚོ་ཡི་ད། ཁ་ཤས་ཀྱི་གཞོན་པ་ཁ་ཤས་ནང་ལོགས་ལ་ར་སྤུ་གུ་ཡིན་ན་ད། ད་བྱི་རིལ་འདྲ་བོ་མཆོད་ཀྱི་ཡོད་རེད་ཅོག་ལེ་འདྲ་བོ་མཆོད་ཀྱི་ཡོད་དུས་ར། མངར་མོ་མཆོད་ཀྱི་ཡོད་དུས་དངོས་སུ་དུད་པོ་ཡོད་རེད། ཡིན་ནའི། ང་ཚོའི་གཞོན་སྐྱེས་ནང་ད་ད་ད་ཆུ་གྲང་མོ་ར་ད་ཀོ་ཀོ་ཀོ་ལ་ད་ཧྥེན་ཏྲ་ད་དེ་ཚོ། གྲང་མོ། གཅིག་བྱེད་དུས་གྲང་མོ་རེད་ད་དེ་གཅིན་སྙི་ལ་གནོད་གི་ཡོད་རེད་ད་ཅིག་ཟ་ཁུ་ལ། གཉིས་བྱེད་དུས་དེ་མངར་མོ་ཞུ་ཡོད་རེད་ད། དེ་ཚོའི་གྲངས་དེ་དཔེ་མར་ཉུང་ཉུང་བྱེད་དགོས་ད། མི་སྔོ་ཚལ་གྱི་རིགས་དེ་དེ་བཞིན་མང་ང་ཅིག་མཆོད་དགོས་ད་ལྗང་ཁུའི་རིགས་ཅིག་ཡོད་རང་དེ་གས་དེ་མང་ང་མཆོད་ན་ཨ་ནི་ཡག་ཨ་ནི་ལྷག་པར་དུ་ལུས་རྩལ་རྩེད་དེ་ད། ཤ་རྒྱགས་པ་ཡོད་ན་ར་མར་སྐམ་དུ་བཏང་ནས་རོ་ཨ་ད། ལྗིད་ཚད་དེ་མར་བཅག་དགོས་ར། ང་ཚོ་ཡི་དེ་ནང་ལོགས་ལ། མ་ཞུ་བ་ར་ཁ་ཤས་ཕོ་བ་མེ་དྲོད་ཀྱིས་སྐྱོ་པོ་ཡོད་རེད།

ཨ་ནི་དེ་ཨ་ནི་ཁ་ཤས་ཀྱང་ཐོ་བོ་ཆ་ན་དང་གཅིན་པ་ནང་ལོགས་ལྒང་པ་བརྒྱུད་ནས་ནི་མར་ཟག་ཡོང་དུས་ཨ་ནི་ང་ཚོ་གཅིན་སྙི་ཟ་ཁུ་ལ་ནི་གཅིན་པ་ཡང་སེ་འགྲོ་ཡ་ད་དེ་ཚོ་ཅིག་སླེབ་ཡོང་ད་བྱས་ཙང་ཟས་སྤྱོད་དེ་དག་དཔེ་གལ་ཆེན་པོར་ལྷག་པ་འདུག་ང་ཚོའི་བོད་སྨན་འདྲ་བོ་ཡིན་ན་དེ་ཚང་མ་སྔོ་སྨན་གྱིས་བཟོས་རྒྱུ་རེད་བ། བོད་སྨན་སྤྱོད་དུས་ཁྱོད་ཟས་ཡོད་ར་རིལ་བུ་རྐང་གསུམ་བཞི་ཡོད་རེད། ད་ཞེ་ལ་གནོད་ཡས་དེ་རུ་བ་ད་གླང་ཤ་གྲོ་བ་དོག་ཚོས་རྒྱབ་ར་དེ་ནང་ལོགས་ལ

བཅོས་ཐབས་ལ་ཁྱད་ཆོས་འདྲ་བོ་ཞུས་ན་ཕྱི་ལུགས་ཐོག་ནས་ག་འདྲའི་འདྲ་བོ་ཞུ་ན་མགྱོགས་ན། བཅོས་ཐབས་དེ་ཅིག་གཅིག་པོ་རོ་ཞུ་རེད་རོ། དེ་ང་ཚོས་ལབ་ཤོར་བ་མ་རེད་ད་དེ་ཉམས་ཞིབ་མང་པོ་བྱོས་རོ། དཔེ་མཚོན་བྱས་ན་ཅིག་ཨ་རིའི་ནང་ལོ་ལ་ཁོང་ཚོས་ཀྱི་ཅིག US Diabetes Prevention Program བྱོས་བྱོས་ཁོང་ཚོས་ཉམས་ཞིབ་བྱོས་བྱས་དེ་ནང་ལོ་ལ་མི་སུམ་སྟོང་རོ། ཅི་ནི་ན་ཚ་ཅིག་ན་ད་ཡོད་མ་དེ་ནི་ཉེན་ཁ་ཡོད་རྒྱུ་ཞུ་བ། ཅིག་ཁྲག་གི་ཚད Test མང་པོ་ཡོད་རྒྱུ། དེ་ཚོ་ཁོང་ཚོས་ཀྱི་ཅིག་དེ་ཚོ་ནང་ལོ་ཉམས་ཞིབ་བྱོས་བྱས་ཨ་དེ་མི་སུམ་སྟོང་དེ་ཅིག

ད་ཅིག་སྤྱིར་བཏང་གི་ཅི་ནི་ན་ཚ་ཅིག་ན་ཚར་བའི་མཇུག་ལ་ད་སྨན་འདི་ཕལ་ཆེར་ད་མི་ཚེ་ཧྲིལ་པོ་ཅིག་ཟ་དགོས་ཀྱི་འདུག་ད་ཁེ་བོར་བ་ཅི་ད་བོད་སྨན་འདྲ་བོ་བསྟེན་པ་ཡིན་ན་ཡང་ན་ཚ་འདི་ལ་སྨན་འདི་མི་ཚེ་གང་ཚ་ཟ་དགོས་ཀྱི་ཡོད་ན་ཡང་གང་འཚམ་ཅིག་ནས་ད་ཅིག་དྲག་སྐྱེད་བྱུང་ན་དེ་གཡུག་བཞག་ན་འགྲིག་གི་ན་ག་འདྲ་ཡོད་ན། ཅི་ད་ད་མི་ཚེ་གང་ཚ་འདྲ་བོ་མཆོད་དགོས་ཡས་འདྲ་བོ་ཅིག་ཡོད་རེ་ཁ་ཅིག་ལ་ན་ལྷག་པར་དུ་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ད་རེས་ཀྱི་ང་ཚོ་ཡི་གེ་ཞིབ་བཤེར་བྱེད་དུས་ཙམ་པ་ལ

སྤྱོད་ལམ་དེ་ཚོ་རེད་བ་ཡག་པོ་བྱེད་མཁན་ཚོ་ང་ཚོ་གི་ཉམས་ཞིབ་ནང་ལ་གཉིད་མ་བཅུག་ནི། ཟས་སྤྱོད་སྒང་ལ་བཅུག་རྒྱུ་དེ་འདྲ་ཡོད་དེ་དུས་ཀྱི་ལོ་གཅིག་གཉིས་འགྲོ་དུས་ང་ཚོ་སྐད་ཆ་དྲིས་དུས་དེ་དུས་རང་ཅག་དེའི་ད་རྩ་མེད་ད་བྱ་ཡ་དེ་ཁག་པོ་འདུག་ད་ཅིག་འདི་ནང་ལ་ཟུངས་དང་འདྲེས་དུས HbA1c ལས་དེ་ཚད་ཞིག་ལ་སླེབས་དུས་རོགས་ང་ཚོ་ཟུངས་དང་འདྲེས་དུས་བཅོས་དཀའ་བ་ལ་ནི་ང་ཚོ་སྨན་གཞུང་ནང་ལ་ཡོད་རེད་བ

དེ་རིང་གི་ལས་རིམ་དེ་མཇུག་སྒྲིལ་མ་ཞུ་གོང་ལ་ཉེ་ཆར་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ནས། ཟླ་བ་འདི་ནད་གཞི་སྔོན་འགོག་དང་འཕྲོད་བསྟེན་གོ་རྟོགས་ཀྱི་ཟླ་བར་སྲུང་བརྩི་ཞུ་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། འདིའི་ནང་ལོགས་ལ་ནད་གཞི་གཙོ་བོ་དེ་གློ་ནད་དང་མཆིན་པའི་གཉན་ཚད། ད་ག་ནང་བཞིན་ཕོ་བ་དང་མཆིན་པའི་གི་སྐྲན་ནད་ལ་སོགས་པའི་གི་ནད་གཞི་ཁག་ཅིག་མངོན་གསལ་གནང་ཡོད་པ་རེད། ལྷག་པར་དུ་འདིའི་ནང་ལོགས་ལ་ནད་གཞི་གཅིག་དེ་ཅི་ནི་ནད་གཞི་ཆགས་བསྡད་ཡོད་པ་རེད། དེའི་སྐོར་འདི་ག་རླུང་འཕྲིན་ཁང་ནས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་བཀའ་བློན། ཚེ་རིང་དབང་ཕྱུག་མཆོག་ལ་བཅར་འདྲི་ཞུས་པ་ཞིག་གཤམ་དུ་གསན་གཟིགས་གནང་གི་རེད། བཀྲ་ཤིས་བདེ་ལེགས། ད་རྩ་བའི་འདིར་བཤད་ང་ཚོ་བོད་པའི་བཙན་བྱོལ་ནང་ཡོད་པའི་བོད་པའི་སྤྱི་ཚོགས་དེ་སྔོན་མ་ཡིན་ན་ད་ང་ཚོ་དྲུག་ཅུ་བདུན་ཅུ་ནང་བསྡད་པ་ཡིན་ན་ན་ཚ་འགོས་ནད་རིགས་དེ་མང་བསྡད་དེ་ག་ས་དཔལ་འབྱོར་གནས་སྟངས་ཞན་པོ་བྱས་དཀའ་ངལ་ཆེན་པོ་ཡོད་དུས་ག་ནས་ན་ཚ་འགོས་ནད་རིགས་ད་དཔེར་ན་གྲོད་ཁོག་བཤལ་ཡའི་རིགས་དང།

གི། སྤྱི་ཟླ་བཞི་པའི་ཚེས་བདུན་འདིའི་འཕྲོད་བསྟེན་ཉིན་མོ་གི་རྒྱལ་སྤྱིའི་ལྷན་ཚོགས་ཀྱི་རྒྱལ་སྤྱིའི་འཕྲོད་བསྟེན་ལྷན་ཚོགས་ཀྱི་ད་བརྗོད་གཞི་འདི་ད་ཅི་ནི་ར་ཅི་ནི་ན་ཚ་སྒང་ལ་ཡ་ད་ང་ཚོ་ཚང་མའི་གི་གདོང་ལེན་བྱེད་བྱས་ཨ་ནི་འདུག་ཅི་ནི་ན་ཚ་འདི་ལ་ཡ་ད་ཁ་ལོ་གདོང་ལེན་བྱས་བ་འདུག་རོ་ཅི་ནི་ན་ཚ་འདི་གདོང་ལེན་བྱས་བྱས་ད་ད Beat ད diabetes ཟེར་བ་ད་དེ་བྱས་པའི་ཐོག་ནས་ད་ང་ཚོ་སྤྱི་ཚོགས་ནང་ལ་ཡང་ཅི་ནི་ན་ཚ་རིགས་འདི་གང་འཚམ་མང་པོ་ཡོད་བཟོ་བཞིན་འདུག་དེ་ཡིན་དུས་ང་ཚོའི་གྲངས་ཐོ་ནང་ལ་ལྟ་ཡི་འདུག་ག་ནི་གཞིས་ཆགས་ཁག་ནང་ནས་ཅི་ནི་ན་ཚ་ཡོད་མཁན་གང་གང་འཚམ་གྲངས་ཀ་ནང་ལ་མང་པོ་ཞིག་ཐོན་ཡོང་གི་འདུག་ད་དེ་གྲངས་ཀ་དེ་ད་ང་ཚོའི་སྤྱི་ཡོངས་ཀྱི་ང་ཚོའི་ཞིབ་འཇུག་ཐོག་ནས་འདུག་ཞིབ་ཚགས་པོ་གི Analyse Data དེ་འདྲ་དེ་ཡོད་མ་རེད་དེ་ཡིན་ནའི་ལོ་ལྟར་རེ་བཞིན་ད་དཔེ་ཅིག་གང་གང་འཚམ་མང་པོ་ཡོང་གི་འདུག།

ད་ད་རིང་རྒྱལ་སྤྱིའི་འཕྲོད་བསྟེན་ཉིན་མོ་དང་འབྲེལ་བ་ཡོད་ཐོག་ནས་གཙོ་བོ་ད་ང་ཚོ་འཕྲོད་བསྟེན་ཟེར་དུས་ག་ནི་མི་མང་དོ་བདག་སོ་སོ་ལ་ཡ་རག་ལས་བསྡད་ཀྱི་འདུག་དེ་ཡིན་དུས་སྔོན་འགོག་བྱས་དེ་ད་ཐབས་ལམ་དེ་དང་པོ་འགོ་བཙུགས་ཡས་དེ་དོ་བདག་སོ་སོའི་ངོས་ནས་འགོ་བཙུགས་ཡས་དེ་གནད་འགག་དཔེ་ཆེན་པོ་རེད་ཤག་འདི་ཅིག་ཞུ་ཡས་དང་སྦྲགས་གཉིས་པ་དེ་ད་ང་ཚོ་བོད་མི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཐོག་ནས་ཨ་ནི་ཅིག་མཐུན་རྐྱེན་ཡོད་ས་ལ་ཡ་སྔར་ལས་ལྷག་ཡག་རུ་བཏང་ཡས་དང་མཐུན་རྐྱེན་མེད་ས་ལ་ཡ་མཐུན་རྐྱེན་ཡག་རུ་བཏང་ཡས་དང་དེ་འབྲེལ་གི

འཕྲོད་བསྟེན་ཉིན་མོ་ཆགས་ཀྱི་ཡོད་རེད་འདིའི་ནང་ད་དམིགས་བསལ་གྱི་ད་བརྗོད་གཞི་གཙོ་བོ་དེ་ཅི་ནི་ན་ཚ་སྒང་ཡིན་དུས་ག་ནས་ཅི་ནི་ན་ཚ་འདིའི་ཐོག་ལ་ཡ་ཨ་ནི་ནད་རྟགས་དེ་གའི་ང་ཚོ་འཕྲོད་བསྟེན་ལས་ཁུངས་ཀྱི་ཁྱབ་ཁོངས་སྨན་ཁང་ཁག་རེད་དེ་གའི་གི་བརྒྱུད་བྱས་ཨ་ནི་ང་ཚོ་གོ་རྟོགས་ཁྱབ་བསྒྲགས་མང་པོ་ཞིག་སྤེལ་བསྡད་ཀྱི་ཡོད་དེ་གའི་ནང་ལ་མི་མང་ཚང་མས་གི་མཉམ་ཞུགས་གནང་བའི་ཐོག་ནས་ཨ་ནི་ཅིག